ཉི་ཧོང་དུ་དུས་རབས་བཅུ་དྲུག་པ་ཙམ་ནས་དར་འགོ་ཚུགས་པའི་ལོ་རེ་ཡི་འཆར་ཅན་གྱི་སྐྱེས་པ་དང་ཕྲུ་གུ་ཚོ་མཉམ་ཞུགས་བྱེད་སྲོལ་ཡོད་པའི་གཅེར་བུ་པའི་དུས་ཆེན་ཞེས་པ་དེ་ད་ལོ་ལ་ཉི་ཧོང་གི་མི་འབོར་ནང་རྒན་འཁོགས་ཆགས་པ་མང་དྲགས་པའི་རྐྱེན་གྱིས་མཚམས་འཇོག་བྱེད་དགོས་བྱུང་འདུག་གཅེར་བུ་པའི་དུས་ཆེན་ཞེས་པ་དེ་ནི་ཉི་ཧོང་ནང་སྐྱེས་པ་ཚོ་དང་ཕྲུ་གུ་ཚོ་འདོམས་རས་སྲབ་མོ་ཞིག་ལས་མི་གོན་པའམ་ལུས་པོ་ཡོངས་སུ་གཅེར་བུ་ལ་ཕུད་པའི་དུས་ཆེན་ཞིག་ཡིན་པ་དང། ཉི་ཧོང་ནང་དར་སྲོལ་ཆེ་བའི་གནའ་དུས་ཀྱི་ལོ་རྒྱུས་རིང་ཤོས་ཀྱི་དུས་ཆེན་གྲས་ཤིག་ཡིན་པ་རེད། དུས་ཆེན་དེ་ཉི་ཧོང་གི་ཨེ་དོ་ཇི་ད་ཡི་དུས་སྐབས་ནས་དར་ཡོད་པ་དང་ལོ་རེའི་སྤྱི་ཟླ་གཉིས་པའི་ནང་གི་བདུན་ཕྲག་གསུམ་པ་དེ་ལ་སྲུང་བརྩི་ཞུ་སྲོལ་ཡོད་པ་རེད། བོད་ཀྱི་ལོ་རྒྱུས་ཀྱི་དབང་དུ་བྱས་ན་ས་སྐྱ་དང་ཕག་གྲུ་གཙང་པ་རྒྱལ་རབས་རིན་སྤུངས་པ་དགའ་ལྡན་ཕོ་བྲང་བཅས་ཞུ་སྲོལ་ཡོད་པའི་ནང་ནས་སྡེ་སྲིད་ཕག་གྲུ་གྱི་དབང་བསྒྱུར་གནང་བའི་སྐབས་ལས་ཕག་གྲུ་སྣེ་གདོང་གོང་མ་བཅུ་བཞི་པ་ངག་དབང་བཀྲ་ཤིས་གྲགས་པའི་དུས་སྐབས་ལ་འཁེལ་གྱི་ཡོད་པ་རེད། ཉི་ཧོང་ནང་ལོ་རེ་ལ་ས་གནས་བཅུ་གྲངས་ཤིག་ནས་དུས་ཆེན་དེ་སྲུང་བརྩི་ཞུ་སྲོལ་ཡོད་པ་དང། དུས་ཆེན་གྲ་རྒྱས་ཤོས་དེ་ཉི་ཧོང་སྐད་དུ། Saidaiji། དགོན་པ་ཞེས་པའི་ནང་ལ་སྲུང་བརྩི་ཞུ་སྲོལ་ཡོད་ཅིང། དགོན་པ་དེའི་ནང་དུས་ཆེན་དེ་སྤྱི་ལོ་གཅིག་སྟོང་ལྔ་བརྒྱ་བཅུ་ཐམ་པའི་ལོ་ནས་དར་འགོ་ཚུགས་ཤིང། དེ་ནི་བོད་ཀྱི་ལོ་རྒྱུས་ཀྱི་དབང་དུ་བྱས་ན་རྒྱལ་དབང་སྐུ་ཕྲེང་གཉིས་པ་རྒྱལ་མཆོག་དགེ་འདུན་རྒྱ་མཚོ་མཆོག་གིས་ཆོས་འཁོར་རྒྱལ་མེ་ཏོག་ཐང་གི་ལེགས་བཤད་སྒྲོག་པའི་དགའ་ཚལ་གྱི་དགོན་པ་ཕྱག་བཏབ་པའི་ལོ་ལ་འཁེལ་གྱི་ཡོད་པ་རེད། དུས་ཆེན་དེ་ལ་ཉི་ཧོང་དུ་ལོ་རེ་ལ་སྐྱེས་པ་སྟོང་ཚོ་དགུ་ལྷག་མཉམ་ཞུགས་གནང་སྲོལ་ཡོད་པ་དང་ཉིན་དེ་ལ་དགོན་པ་དེའི་དགེ་འདུན་པས་བྱིན་གྱིས་བརླབས་པའི་རྒྱུག་པ་ཆེན་པོ་ཞིག་འཕྲོག་རེས་གནང་སྟེ་རྒྱུག་པ་དེ་སུ་ལ་ཐོབ་ན་ལོ་གཅིག་རིང་ལ་མི་ཕྱུགས་ལ་གོད་ཆག་མི་ཡོང་བའི་རྟེན་འབྲེལ་བཟང་པོ་ལ་བརྩི་སྲོལ་ཡོད་ཅིང། དུས་ཆེན་དེ་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོ་ལ་ཉི་ཧོང་གཞུང་གིས་དངོས་པོ་མིན་པའི་ཤུལ་བཞག་རིག་གནས་གལ་ཆེན་གྱི་ཁོངས་སུ་བཅུག་ཡོད་པ་རེད། ལོ་རེ་ལ་མི་སྟོང་ཚོ་མང་པོ་མཉམ་ཞུགས་བྱེད་སྲོལ་ཡོད་པའི་དུས་ཆེན་རྙིང་པ་དེ། ད་ཆ་ས་གནས་སུ་རྒན་འཁོགས་མི་འབོར་མང་དྲགས་པའམ་མི་འབོར་སྤྱི་ཡི་ཁོངས་སུ་རྒན་འཁོགས་ཀྱི་གྲངས་ཀ་མང་དྲགས་པའི་རྐྱེན་ལས་ཚུལ་བཞིན་དུ་སྲུང་བརྩི་ཞུ་ཐུབ་ཀྱི་མེད་པ་དང། ཉི་ཧོང་ནང་མི་འབོར་རྒན་འཁོགས་ཅན་དུ་ཆགས་པ་དེས་གནའ་རབས་ནས་དར་བའི་དུས་ཆེན་དང་གྲོང་གསེབ་ཁག་ཏུ་དོ་ཕོག་ཆེན་པོ་ཐེབས་ཀྱིན་ཡོད་པ་རེད་འདུག།